མངོན་སུམ་དུ་དག་ག་བ་དགའ་བ་ཡོད་པ་དག་དཔེར་ན་གཞལ་བྱའི་གནས་གསུམ་ཡོད་པ་མཐོང་བ་མངོན་གྱུར་ཅུང་ཟད་ལྐོག་གྱུར་ཤིན་ཏུ་ལྐོག་གྱུར་ཤིན་ཏུ་ལྐོག་གྱུར་ལ་ཕེབས་སོང་ན་ནི་དེའི་གི་ངེས་པ་རྙེད་ཡ་ལ་ཡིད་ཆེས་ཀྱི་པའི་ངེས་པ་རྙེད་ཡ་ལ་ལུང་དྲངས་དགོས་པ་ཡོང་རེད་དེ་ཡིན་ཙང་ལས་འབྲས་ཀྱི་སྐོར་དེ་མང་ཆེ་བ་ཅིག་ཅིག་སྡོད་སྐབས་ནས་ལོ་རྒྱུས་ཤ་སྟག་ཡོང་གི་འདུག་བ་སྔ་མ་སངས་རྒྱས་ཀྱི་གསུངས་བཞག་ཡ་ཤ་སྟག་སྔ་མ་ཅིག་ལ་འདི་འདྲ་བྱས་ནས་འདི་འདྲ་བྱུང་བ་རེད་འདི་འདྲ་བྱས་ནས་འདི་འདྲ་བྱུང་བ་རེད་ཟེར་འགལ་བ་འདི་འདྲ་བསྒྲུབ་ནས་པའི་གི།

འོ་ད་དེ་འདྲ་ཡོང་བ་ལ་དེ་ནི་ཕི་ཀའི་ལམ་གྱི་རིམ་པ་ལ་བསླབ་དགོས་ཀྱི་ཡོད་ལ་རེད་པ་ད། དེ་ཡིན་དུས་དེ་ནི་བྱང་ཆུབ་ལམ་གྱི་རིམ་པ་ད་ཕི་ཀའི་གསན་གྱི་ཡིན་དེ་ཡང་རང་གཅིག་པོ་གི་དོན་དག་མིན་པར་མཐའ་འཁོར་གྱི་འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་ཀྱི་དོན་དུ་ད་དོན་དག་བྱེད་དགོས་ཀྱི་ཡོད་སོ་སོ་ཁས་ལེན་ཚར་བ་ཡིན། རེད་པ་ད། བྱང་ཆུབ་ཀྱི་སེམས་བསྐྱེད་པ་ཡིན། དེ་དེ་ཡིན་དུས་གང་ལ་སེམས་ཅན་ཐམས་ཅད་ཀྱི་དོན་དག་སྒྲུབ་དགོས་ཀྱི་ཡོད་སེམས་ཅན་ཐམས་ཅད་ཀྱི་དོན་དག་སྒྲུབ་པ་ལ། ལམ་གྱི་རིམ་པ་ལ་བསླབ་དགོས་རེད་མ་གཏོགས་ལམ་གྱི་རིམ་པ་ལ་མ་བསླབ་པ་ལ་སེམས་ཅན་ཐམས་ཅད་ཀྱི་དོན་དག་བྱེད་ཐུབ་ཡ་ཡོད་མ་རེད་སངས་རྒྱས་ཐུབ་ཡ་ཡོད་མ་རེད་བསམ་ནས། འོ་ད་དེ་ཡིན་ད་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ། དེའི་ཆེད་དུ་བྱང་ཆུབ་ལམ་གྱི་རིམ་པ་གསན་གྱི་ཡིན་བསམ་པ་བྱས། ད་གསན་བྱ་དམ་པའི་ཆོས་བདེན་ཡ་འདི་ནི། རེད་པ་ད་སྐལ་ལྡན་གྱི་སྐྱེས་བུ་སངས་རྒྱས་སུ་བགྲོད་པའི་འདི་ནི་ཐེག་པ་མཆོག་གི་ཆོས་ལུགས་རེད། སྤྱིར་སངས་རྒྱས་ཀྱི་བསྟན་པ་དེ་ལ་འདི་ནི། ཐེག་པ་དང་ཐེག་པ་མཆོག་དམན་རེད་པ་ད་ཐེག་པ་ཆེན་པོ་དང་ཐེག་པ། དམན་པ་ཟེར་ནི་འདི་ནི་གཉིས་ཡིན་ཡོད་རེད་པ་ད་ཐིག་མེད་དེའི་ནང་ནས་ད་ལྟ་བའི་ཐེག་པ་མཆོག་གི་ཆོས་ལུགས་རེད། རེད་པ་ད། དེ་ཡང་འདི་ནི་བི་གས། ད་ཤིང་རྟའི་སྲོལ་འབྱེད་ཆེན་པོ་དེ་ནི་དཔལ་མགོན་འཕགས་པ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་ཀྱི་ལམ་སྲོལ། ཨ་ནི་བི་གས་པའི་མཉམ་མེད་ཇོ་བོ་རྗེ། ཆེན་པོ་དང་དེ་ནས་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོའི་ཐུགས་ཀྱི་བཅུད་ཕྱུང་བ་ལྟ་བུའི་གདམས་པ་ཟབ་མོ། ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་དེ་ནས་གནད་ཐམས་ཅད་མ་ཚང་བ་མེད་པར་གང་ཟག་གཅིག་འཚང་རྒྱ་བའི་ལམ་གྱི་རིམ་པར་བསྒྲིགས་པ་བྱང་ཆུབ་ལམ་གྱི་རིམ་པའི་ཁྲིད་ད་ཕུལ་བའི་དབང་དུ་བྱས་ནས་དེ་ལ་ཡང་དེ་ནས་ས་བཅད་འགོ་དེ་སྔར་ཕན་ཆད་སོང་ཟིན་པ་དེ། རྩ་བའི་ས་བཅད་བཞི་ནང་ནས་དང་པོ་གསུམ་དེ་ཕྱིན་པ་རེད། ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ། གདམས་ངག་ལ་གུས་པ་བསྐྱེད་པའི་ཆོས་ཀྱི་ཆེ་བ། ཆེ་བ་གཉིས་དང་ལྡན་པའི་ཆོས་ལ་ཉན་བཤད་ཇི་ལྟར་བྱ་བའི་རིམ་པ་གསུམ་དེ་ཕྱིན། ད་བཞི་པ་དེ་ནི་གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་དཀྲི་བའི་རིམ་པ་དེ་རེད། གདམས་པ་དངོས་ཀྱིས་དེ་ནི་སློབ་མ་ཡང་དཀྲི་སྟངས་དེ་ག་འདྲ་དཀྲི་དགོས་རེད་ཟེར་ན། ནི་བི་ཀའི་སློབ་མས་བླ་མ་བསྟེན་ནས། རེད་པ་ད། ལམ་གྱི་རྩ་བ་དེ་ནི་དགེ་བའི་བཤེས་གཉེན་བི་ཀས་བསྟེན། བསྟེན་ཚུལ་བས་ཚུལ་བཞིན་དུ་བྱས། རེད་པ་ད། དེ་ནི། དེ་ནས་བསྟེན་ནས་དེ་ནས་བློ་ཇི་ལྟར་སྦྱང་བའི་རིམ་པ་བཤད་དགེ་བའི་བཤེས་གཉེན་ཡག་པོ་ཅིག་བསྟེན་ཡོང་དུས་ཨ་ནི་དགེ་བའི་བཤེས་གཉེན་གྱིས་དེ་ནས་ལམ་གྱི་རིམ་པ་ལ་ཡར་ཁྲིད་ཡོང་གི་རེད་རེད་པ་ད་ཚུལ་བཞིན་དུ་བསྟེན་ན་ཨ་ནི་དེ་གའི་མན་ངག་དེ་ཚོའི་ནང་ཁྲིད་ཡོང་གི་རེད་ཨོ་དེ་ཡིན་དུས་ད་ཁྲིད་སྟངས་དེ་ག་འདྲ་རེད་ཟེར་ན། འོང་ད་དེ་ནི་འདི་རེད་བ་ད། འོང་ད་དེ་ནི་དེ་གའི་དལ་བའི་རྟེན་ལ་དེ་ནི་སྙིང་པོ་ལེན་པའི་ཕྱིར་དུ་བསྐུལ་བ་དང། སྙིང་པོ་ཇི་ལྟར་ལེན་ཚུལ་དངོས་བཅས། དལ་བའི་རྟེན་ལ་སྙིང་པོ། ལེན་པའི་ཕྱིར་དུ་བསྐུལ་ཡ་དེ། འདི་ནི་དལ་འབྱོར་རྙེད་དཀའ། དགའ་ས། དལ་འབྱོར་ངོས་བཟུང་བ་དང། འོ་ད་དེ་ནི་དོན་ཆེ་བ་བསམ་པ་རྙེད་དཀའ་བ་བསམ་པའང་དེ་ཚོ་རེད། ཨཱ་ནི་སྙིང་པོ་ཇི་ལྟར་ལེན་ཚུལ་དངོས་དེ་ལ། ཨཱ་ནི་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ་ལ་བློ་སྦྱང་བ།

དེ་སྐྱེས་བུ་ཆུང་ངུ་གི་བསམ་པ་དང་མཐུན་པ་ཞིག་རེད། དེ་ཙམ་དེ་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ་རེད། འཇིག་རྟེན་ཕྱི་མ་དོན་གཉེར་ཡོང་བ་ལ་ག་རེ་དགོས་ཀྱི་འདུག་ཨ་ནེ་བྷི་ཀས། འཇིག་རྟེན་འདིར་རིང་དུ་མི་གནས་ཡ། རེད་པ་ད་ལྟ་ཤི་གི་རེད་བསམ་ཡང་འཆི་བ་མི་རྟག་པ་སྒོམ་དགོས་ཀྱི་ཡོད་རེད། འཆི་བ་མི་རྟག་པ་སྒོམ་པ་ལ་དེ་ནི། འཆི་བ་མི་རྟག་པ་མ་བསྒོམས་པའི་ཉེས་དམིགས་དྲུག། བསྒོམས་པའི་ཕན་ཡོན་དྲུག། འོ་དེ་ཚོའི་བསམ་བློ་བཏང་ནས། ཨ་ནི་འཆི་བ་དགུ། རེད་པ་ད། འཆི་བ་དགུ་ཕྲུགས་རྩ་བ་གསུམ་རྒྱུ་མཚན། དགུ། ཐག་བཅད་པ་གསུམ་བཤད་ནས། ཐ་མ་ཐ་མ་འདི་ཆོས་ཁོ་ནར་སྒྲུབ་པ་ཐག་བཅད་འོ་འདུག་སེ་རེད། ཨ་ནི་འཆི་བའི་རྣམ་པ་སྒོམ་ཡ་འདྲ་བོ། འོ་དེ་ཚོའི་བསམ་བློ་བཏང་ནས། ཨ་ནི་འཇིག་རྟེན་ཕྱི་མ་དོན་གཉེར་གྱི་བློ་ཡོང་གི་རེད། འཇིག་རྟེན་ཕྱི་མ་གང་དྲག་ད་ག་འདྲ་རེད་ཡོང་བསམ་ཡ་ཅིག། ད་འཇིག་རྟེན་ཕྱི་མ་ཟེར་ཡོང་དུས་དེ་ལ་བདེ་འགྲོ་དང་ངན་འགྲོ་གཉིས་མ་གཏོགས་ཡོག་མ་རེད་བ། དེ་ཡིན་དུས་ད་ངན་སོང་ཟེར་དེ་ག་འདྲ་རེད་ཟེར་ན་སྡུག་བསྔལ་གྱི་རང་བཞིན།

ངན་སོང་ལས་ཐར་མེད་པ་ཡིན་དུས་ཨ་ནི་ངན་སོང་དེར་སྐྱེ་ཡ་ཕལ་ཆེར་ཐག་ཆོད་པ་འདྲ་པོ་ཅིག་བསམ་བློ་བཏང་དང་པོ་ཨ་ནི་ངན་སོང་ནིར་སྐྱེ། སྐྱེ་བའི་རྣམ་པ་བསྒོམ། ཨ་ནི་སྡུག་བསྔལ་མྱོང་སྟངས་དེ་ཚོ་བྱས་ནས་རང་རང་ཐོག་ཏུ་བསྒོམ་དགོས་རེད། ད་ལྟ་འོ་འདུག་སེ་ཡིན་དུས། ད་ལྟ་བི་ཀའི་ངན་སོང་གི་སྡུག་བསྔལ་དེ་རང་སྟེང་དུ་བི་ཀའི་ཡག་པོ་ཅིག་མྱོང་བ་ཐོན་པ་ཅིག་མ་བསྒོམས་ན་སྐྱེས་བུ་ཆེན་པོའི་སྐབས་ལ། རང་རྒྱུད་གཏོགས་པའི་སྡུག་བསྔལ་གྱིས་གང་ཞིག་གཞན་གྱི་སྡུག་བསྔལ་ཀུན་ཡང་དག་ཟད་པར་ཀུན་ནས་འདོད་དེ་ནི་སྐྱེས་བུ་མཆོག་ཡིན་ནོ། སོ་སོ་གི་ཉམས་མྱོང་གི་སྡུག་བསྔལ་མྱོང་ཡང་ཉམས་མྱོང་གི་ཐོག་ནས་སེམས་ཅན་གཞན་གྱི་སྡུག་བསྔལ་མྱོང་སྟངས་ཀྱི་བསམ་བློ་བཏང་མ་གཏོགས་དེ་བཏང་ཡ་ཡོད་མ་རེད། སོ་སོ་ངན་སོང་གི་སྡུག་བསྔལ་རང་སྟེང་དུ་མྱོང་ཡང་གི་བསམ་བློ་དེ་མ་བསྒོམས་ན་རེད་པ་ད། འོ་དེ་ཡིན་དུས་གང་ལ་རང་སྟེང་དུ་སྒོམ་ནས་པའི་སྡུག་བསྔལ་དང་འཇིགས་སྐྲག་མ་སྐྱེས་ཀྱི་བར་དུ་སྒོམ། ད་དེ་བྱས་ཡ་གང་ལ་དེ་ནི།

དེ་ནི་སྐྱབས་འགྲོའོ། བསྟན་པ་ལ་ཞུགས་པ་ཡིན་ན་ནང་པའི་བསྟན་པ་ལ་ཞུགས་པ་ཡིན་ན་འཇིག་རྟེན་ཕྱི་མ་བདེ་པོ་ཡོང་གི་ཡོད་རེད། ཚེ་འདི་གི་སྐད་ཆ་གང་ཡང་ཡོད་མ་རེད། ནང་པ་ལ་ཞུགས་ན་ཚེ་འདི་སྐྱིད་པོ་ཡོད་རེད་ཚེ་འདི་ཆིག་ཆིག་ཆིག་ཡོང་གི་རེད་ཟེར་གི་སྐད་ཆ་གསུང་གི་ཡོད་མ་རེད་ཆོས་ཀྱི་ཐོག་ནས་ཡིན་དུས་འཇིག་རྟེན་ཕྱི་མ་བདེ་པོ་ཡོང་གི་རེད་ནང་པ་ལ་ཞུགས་ན་སྐྱེ་བ་ཕྱི་མ་སྐྱིད་པོ་ཡོད་རེད་ཟེར་གྱི་རེད། དེ་ཡིན་དུས་གང་ལ་འཇིག་རྟེན་ཕྱི་མ་དེ་རེད་དེ། ཨཱ་ནི་བི་གའི་དཀོན་མཆོག་ལ་བི་གའི་སྐྱབས་སུ་འགྲོ། རྒྱུ་གང་ལ་བརྟེན་ནས་སྐྱབས་སུ་འགྲོ་བ། འདི་ནི་ཡུལ་གང་ལ་སྐྱབས་སུ་འགྲོ་བ། བྱས་ནས། ཡུལ་དེ་དཀོན་མཆོག་གསུམ་རེད། སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག། དེའི་ནང་ནས་བི་གའི་སྐྱབས་མཐར་ཐུག་འདྲ་པོ་དེ། འདི་ནི། སངས་རྒྱས་དཀོན་མཆོག་དེ་རེད། རེད་པ་ད། སྤང་ཕྱིར་བསླུ་བའི་ཆོས་ཅན་ཕྱིར་མེད་ཕྱིར་འཇིགས་དང་བཅས་པའི་ཕྱིར། ཆོས་རྣམ་གཉིས་དང་འཕགས་པའི་ཚོགས་གཏན་གྱི་སྐྱབས་མཆོག་མ་ཡིན་ནོ། ཟེར་ཡ་དེ། སྐྱབས།

མཐར་ཐུག་གི་སྐྱབས་དེ་རེད། དཔེར་ན་ལུང་གི་ཆོས་དེ་ཚོ་ཡིན་ནས་སྟོང་ཉིད་མངོན་སུམ་དུ་རྟོགས་ཚར་སོང་ན་ཨ་ནི་དེ་ལ་བརྟེན་དགོས་ཡ་ཡོད་མ་རེད། སྟོང་ཉིད་མངོན་སུམ་ལ་གཟིངས་དང་འདྲ་བ་ཉལ་དུ་འདོད། གཟིངས་ཆུ་ཕར་ཁ་ལ་འགྲོ་བའི་སྒང་ལ་རྒྱ་མཚོ་ཕར་ཁ་ལ་འགྲོ་བའི་སྒང་ལ་གཟིངས་ལ་བརྟེན་ནས་འགྲོ་དགོས་རེད་བ་ད། ཨ་ནི་རྒྱ་མཚོ་ཕར་ཁ་སླེབས་ཚར་སོང་ནས་གཟིངས་དེ་བཞག་ཞིག་ཟེར་རེད་བ་ད། བཞག་ནི་མ་གཏོགས། གཟིངས་དེ་མཉམ་དུ་འཁྱེར་དགོས་ཡ་ཡོད་མ་རེད་བ་ཕར་འགྲོ་དུས་གཟིངས་དེ་གཡུག་ཧྲིར་དྲུད་དེ་དེ་བཞག་ཨ་ནི་སོ་སོ་ལ་འགྲོ་བཞིན་བྱེད་རེད་བ་ད་ཏི་པ། རྒྱ་མཚོ་ཕར་ཁ་ལ་མ་སླེབས་གོང་ལ་གཟིངས་ནང་ལྟར་བྱས་བརྟེན་དགོས་རེད་ལུང་གི་ཆོས་ལ་ཡང། ད་སོ་སོའི་རྒྱུད་ལ་རྟོགས་པའི། སྐྱེས་སོང་ན་འགོག་བདེན་དང་ལམ་བདེན་དེ་ཚོ་སྐྱེས་སོང་ན། ད་ལུང་གི་ཆོས་ལ་བི་གའི་ཆེད་དུ་བརྟེན་དགོས་ཡ་ཡོད་མ་རེད་འོ་དེ་ད་དུ་སོ་སོའི། སྤང་ཕྱིར་ཨ་ནི་སླུ་བའི་ཆོས་ཅན་ཕྱིར། མེད་ཕྱིར་འཇིགས་དང་བཅས་པའི་ཕྱིར།

ཡིད་ཆེས་དགོས་གི་རེད་དཔེར་ན་ཞིང་ཁ་བདག་པོ་གཅིག་ཡིན་ན་ས་བོན་དེ་ཕར་བཏབ་ན་ཞིང་ཁ་ཚུར་སྐྱེ་གི་རེད་བསམ་ཡག་གི་ཡིད་ཆེས་ཅིག་ཡོད་ཙང་ཕར་བཏབ་གི་ཡོད་རེད་བ་ད་ཞིང་ཁ་བཏབ་དཀའ་ལས་རྒྱབ་ས་བརྐོས་པས་ཉི་མས་ཚིག་བི་གས་དཀའ་ལས་རྒྱབ་ནི་བི་ཕར་བཏབ་ན་རེད་བ་ད་འདི་ནི་ཚུར་ཡོང་གི་རེད་བསམ་ཡོད་ཅིག་རེད་བ་ད་ཚུར་འབྲས་བུ་དེ་ཡོང་གི་རེད་ཡིད་ཆེས་ཡོད་ཙང་བཏབ་པ་རེད་བ་ད་ཚོང་རྒྱག་མཁན་གཅིག་ཡིན་ན་ཚོང་རྒྱབ་ནི་ཁེ་བཟང་གཅིག་ཡོང་གི་རེད་བསམ་ནི་ཡིད་ཆེས་བྱས་ནི་ཚོང་རྒྱག་གི་ཡོད་རེད་བ་ད་བྱས་ཙང་ཡིད་ཆེས་དེ་མེད་ན་དེ་བྱེད་གི་མ་རེད།

ད་ལས་འཕེལ་ཆེ་བ་དེ་དེ་ནི་ལས་བུ་གེ་ཆུང་ཆུང་ཅིག་ཡིན་ན་ཡང་འབྲས་བུ་དེ་རྫོགས་ཡ་མེད་པ་འདྲ་བོ། ཞེ་དྲག་གི་མང་བོ་དེ་དེ་ཅིག་འཕེལ་འགྲོ་གི་རེད། ལས་དགེ་བ་ཆུང་ཆུང་ཅིག་མ་གཏོགས་མ་བྱས་ན། ཨ་ནི་དེ་ཡི་འབྲས་བུ་དེ་བུ་གེ་རྫོགས་མཐའ་མེད་པ་འདྲ་བོ། དཔེར་ན་བསམ་མནོ་ཡག་པོ་ཅིག་བྱས་ནས་སྤོས་རྐང་ཅིག་ཕུལ་བ་ཡིན་ན་མཆོད་པ།

སོ་སོས་ལས་བྱས་མེད་ན་དེའི་འབྲས་བུ་དེ་སོ་སོས་མྱང་དགོས་མ་རེད། རེད་པ་དང། དཔེར་ན་སོ་སོ་ཕི་གས་ཅིག། རེད་པ་དང་སོ་སོ་ཕི་གས་མོ་ཊ་བརྡབས་ནས་ཤི་ཡག་གི་ལས་དེ་བསགས་མེད་ན། ག་དུས་ཡིན་ནའང་སོ་སོ་མོ་ཊ་བརྡབས་ནས་ཤི་གི་མ་རེད་ད་དོན་དག་དེ་རེད། རེད་པ་དང། ག་དུས་ག་འདྲ་ཞིག་ཕྱིན་པ་ཡིན་ནའང།

ག་རེ་ཟེར་མི་གཞན་དག་གིས་དེ་བྱས་ཡོད་མ་རེད་བ་ལས་མ་བྱས་རེད་བ་དང། མི་གཞན་གྱི་ལས་བསགས་བཞག་ཡག་གི་འབྲས་བུ་དེ་སོ་སོས་མྱང་དགོས་མ་རེད་སོ་སོས་ལས་དེ་བྱས་ཡོད་མ་རེད་བ་དང། འོ་དེ་དང་ལས་མ་བྱས་པ་དེ་ཨ་ནི་འཕྲད་གི་མ་རེད་དེ་ནང་མི་སོ་སོས་མྱང་དགོས་མ་རེད་ཨོ་དེ་རེད། ལས་མ་བྱས་པ་དང་མི་འཕྲད་པ། འོ་ད་དེ་འདྲའི་འོ་དེ་ཚོ་བསམ་མནོ་བཏང་ནས་རེད་བ་ད་ཨ་ནི་ལས་བྱས་པ་ཆུད་མི་ཟ་བ་ཟེར་ད་དེ་ནས་མར་ཡོང་གི་རེད། ད་ཤོག་གུ་དྲུག་བརྒྱ་དང་བཅོ་ལྔ།

མདོ་ལས། ལུས་ཅན་དག་གི་ལས་རྣམས་ནི་བསྐལ་པ་བརྒྱར་ཡང་ཆུད་མི་ཟ། ཚོགས་ཤིང་དུས་ལ་བབ་པ་ན་འབྲས་བུ་སྨིན་པ་ཉིད་དུ་འགྱུར་ཞེས་གསུངས་པ་བཞིན། ད་ལས་ཆུད་ཟ་ཡ། ལུས་ཅན་དག་གི་རོ་ད་ལུས་ཅན་སེམས་ཅན། ཚོད་ཀྱི་བརྒལ་ལས། བྱེད་བྱ་ཡ་དེ། བི་ཀའི་ཨ་ནི། ལས་དེ་དང། རེ་བ་ད། བི་ཀའི། འབྲས་བུ་སྨིན་གྱི་རྣམ་སྨིན་གྱི་འབྲས་བུ་སྨིན་གྱི་བར་མཚམས་ལ། ལོ། བི་ཀའི་བསྐལ་པ་ནས་བསྐལ་པ་བི་ཀའི་བར་དུ་ཆོད་པ་ཡིན་ན་ཡང། ཨ་རེ་འདི་ནི་རེ་བའི། ཡ་ཡ་ཡ། ད་མཆན་གྱི་མཚམས་དེ་ནི། ཤོག་གུ་དྲུག་བརྒྱ་དང་བཅུ་བཞི། ཚུར་ཕྱོགས་དེ། ཁ་སང་ཡིག་ཆུང་མཆན་དེ་ཚར་ཡིན་པ། ད་ཡིག་ཆེན་རྩ་བ་དེ་རྣམ་གྲོལ་ལག་བཅངས་ཀྱི་གསུང་དེ། དྲུག་བརྒྱ་དང་བཅུ་བཞི་ཚུར་ཕྱོགས་དེར་ཡི་གེ་ཆེན་པོ་ཡོད་ས་དེ་གོང་གི་གསེར་གྱི་གླང་པོ། གོང་གི་གསེར་གྱི་གླང་པོ་མ་སྐྱེས་དགྲས། འཕྲོག་སྐབས་ལན་བདུན་གྱི་བར་ས་འོག་ཏུ་ནུབ་ནས་མ་སྐྱེས་དགྲ་ལ་ཕན་མ་ཐོགས་པ་དང། ད་འདི་འདི་རེ་བ་ད། ལས་མ་བྱས་པ་དང་མི་འཕྲད་པ་དེ་རེ་བ་ད། ཨ་ནི་གླང་པོ་ཆེ་དེར་ལོངས་སྤྱད་ཡག་གི་ལས་དེ་རྒྱལ་པོ་མ་སྐྱེས་དགྲས་བསགས་ཡོག་མ་རེ་བ། རྒྱལ་པོ་མ་སྐྱེས་དགྲས་བི་གའི་གསེར་གྱི་གླང་པོ་ལ་ལོངས་སྤྱད་ཡག་གི་ལས་དེ་མ་བསགས་པ་ཡིན་ཙང། ཨ་ནེ་གླང་པོ་ཆེ་དེ་རྒྱལ་པོ་མ་སྐྱེས་དགྲས་ལན་བདུན་ལ་ཡར་ཕུད་འཕྲོག་ནས་ཉར་བ་ཡིན་ན་ཡང་ལོངས་སྤྱོད་མ་ཐོབ་པ་བྱས་ས་འོག་ལ་མར་འཐིམ་ནས་དེ་རེ་བ་ད་བྱས་ཙང་ལན་བདུན་གྱི་ས་འོག་ཏུ་ནུབ་ནས་མ་སྐྱེས་དགྲ་ལ་ཕན་མ་ཐོགས་པ་དང། རྒྱལ་པོ་ཤར་པའི་བཙུན་མོ་སྔོ་བསངས་མས་ཕྱིར་མི་འོང་གི་འབྲས་བུ་ཐོབ་ལ་ཟེར། རྒྱལ་པོ་ཤར་པའི་བཙུན་མོ་སྔོ་བསངས་མས་ཕྱིར་མི་འོང་གི་འབྲས་བུ་ཐོབ་ལ། དེའི་འཁོར་བུད་མེད་ལྔ་བརྒྱ་པོ་རྣམས་ཀྱིས་བདེན་པ་མཐོང་བ་ཡིན་ཡང། བྲམ་ཟེ་མ་དུས་ཁྱིམ་ལ་མེ་སྦར་བ་ན། རྒྱང་རིང་པོར་འཕུར་དུ་མེད་པར། ཅུང་ཟད་ཙམ་འཕུར་ཏེ། དེ་ནས་སྔོ་བསངས་མས་རང་གིས་བྱས་ཤིང་བསགས་པའི་ལས་རང་གིས་བདག་གིར་མ་བྱས་ན་སུས་བྱེད་ཅེས་བརྗོད་དེ་ཕྱེ་མ་ལེབ་མེ་ལ་ལྕེབས་པ་བཞིན་དུ་ཐམས་ཅད་མེའི་ནང་དུ་ལྷུང་སྟེ་མེས་ཚིག་ཤིང།

རེ་བ་ད་ཨ་ནེ་ཕ་གིའི་ཁྱིམ་ལ་མེ་འབར་ནས། རྒྱལ་པོའི་ཁང་པ་མེ་ཤོར་ནས་ཕ་གིའི་གང་ག་མེ་མེ་གིས་ཕ་གི་ཚིག་འགྲོ་དུས་སྒང་ལ་ཨ་ནེ་དེ་ཚོས་ད་བཙུན་མོ་སྔོ་བསངས་མ་ཕྱིར་མི་འོང་གི་འབྲས་བུ་ཐོབ་ཡོད་རེད་དེ། མེ་ནང་ལ་མར་མཆོང་ཡག་མ་གཏོགས་བྲོས་ཐུབ་ཡོད་མ་རེད། ག་རེ་ཟེར་ན་རང་གིས་བྱས་པའི་ལས་དེ་རང་གིས་བདག་གིར་མ་བྱས་ན་ག་རེ་བྱེད་གསུངས་ནས་མེ་ནང་ལ་མར་མཆོངས་ནས་ཚིག་རེད། རང་གིས་བྱས་ཤིང་བསགས་པའི་ལས་རང་གིས་བདག་གིར་མ་བྱས་ན། སུས་བྱེད་ཅེས་བརྗོད་དེ་ཕྱེ་མ་ལེབ་མེ་ལ་ལྕེབ་པ་བཞིན་དུ་ཐམས་ཅད་མེ་ནང་དུ་ལྷུང། རྫུ་འཕྲུལ་ཡོད་མཁན་ཚང་མ་ལོ་གིས་ལས་བདག་གིར་གནང་ནས་སོ་སོས་ལས་བྱས་པ་དེ་སོ་སོས་བདག་ཏུ་བདག་ཏུ་བཟུང་བ་རེད་ཟེར་བདག་གིར་བྱས་ནས་མེ་ནང་མཆོངས་བཞག་རེད་མེ་གིས་ཚིག་ཡག་གི་ལས་བསགས་ཡོད་ཟེར་བ་སྔ་མ་སྔ་མ་ད། ག་གེ་རྫུ་འཕྲུལ་མ་ཐོབ་ཀྱི་རྟོགས་པ་རྒྱུད་མ་སྐྱེས་མཁན་གྱི་བྲན་མོ་སྒུར་མཆོག་ཟེར་ཅིག་གཡོག་མོ་ཅིག་ཡོད་རེད་དེ་ནང་ལ་ཁོ་རང་ཚོས་གཡོག་མོ་དེ་ལ་གཡོག་མོ་སྒུར་མཆོག་ཅེས་པ། རྫུ་འཕྲུལ་མ་ཐུབ་ཀྱང། ཆུ་ཁུང་ནས་བྲོས་ཏེ་མཐར་ས། ཨོ་ད་ཨོ་བ་ཡོ་ར་ཨོ་ད་ཨོ་བ་ན་ནི་མ། གུ་རུ་ནི་བོས་སོང་རེད་ཡོག་མོ་གུར་ཅོག། རྫུ་འཕྲུལ་ཡོག་མར་ག་སྐད་ཡོག་མར་འདི་མེད་ཁང་པ་ཁང་ཁ་མེད་ཀྱི་ཚིག་ཡིན་འདུག་གུ་ཨོ་བ་ན་ནི་མ་དོན་བོས་ནས་མཐར། ག་ས་ཁུ། མེད་ཀྱི་ཚིག་ཡག་གི་ལས་དེ་ས་ཡོག་མ་རེད། ཡོག། བྲན་མོ་གུར་ཅོག། ཁོ་རང་མེད་ཀྱི་ཚིག་གུ་ཡག་གི་ལས་དེ་ས་མེད་པ་ཡིན་ཚ་མཐར། རྫུ་འཕྲུལ་མེད་ན་ཡང།

ཤཱཀྱ། དེ་ནི་དམག་དྲངས་པ་ན་ཤཱཀྱ་བདུན་ཁྲི་བདུན་སྟོང་པོ་ཐམས་ཅད་རྒྱུན་ཞུགས་ཐོབ་པ་ཤ་སྟག་ཡིན་ཡང། ཤཱཀྱ་བདུན་ཁྲི་བདུན་སྟོང་པོ་ཚོ་ལ་བཅོམ་ལྡན་འདས་ཀྱིས་ཆོས་གསུངས་ནས་ཚང་མ་ལོ་རྒྱུན་ཞུགས་ཀྱི་འབྲས་བུ་ཐོབ་བསྡད་པ་ཤ་སྟག་ཡིན་པ་འདྲ། རྒྱུན་ཞུགས་ཀྱི་འབྲས་བུ་ཐོབ་དུས་གང་ལྟར་བདེན་པ་རྟོགས་དགོས་ར་བ་དང་བདེན་པ་མངོན་སུམ། སྟོང་ཉིད་རྟོགས་དགོས་ར་བ་དང། དེ་ནི་ཐོབ་པ་ཤ་སྟག་རེད། ཡིན་ཡང། མ་ཐར་བར་བསད་ཅིང། ལས་མ་བྱས་པ་འགའ་ཞིག་ཕྱག་རྒྱ། མིང་ཆེན་ཆུར་ནུབ་པའི་རིང་ལ་བྲོས་ནས་ཐར་བ་དང། དེ་ནས་ད་ཤཱཀྱ་པའི་ཕ་གི། དེ་ནས་འཕགས་སྐྱེས་པོ་གིས་དམག་དྲངས་ནས་ཕ་གི་དམག་མི་མང་པོ་བཏང་ནས་ཨ་ནི་མི་རྡོག་རྫིས། གླང་པོ་ཆེ་བརྒྱུད་ནས་ཕ་གི་བསད་ཡ། རྡོག་རྫིས་བྱས་ནས་བསད་གི་ཡོད་ར་བ་ད། ཨ་ནི་ཕྱག་རྒྱ་མིང་ཆེན་ཆུ་ནང་ལ་མར་འཛུལ།

ཆུར་ནུབ་པའི་རིང་ལ་བྲོས་ནས་ཐར་བ།
གྲོང་ཁྱེར་སྒྲ་སྒྲོགས་ས་ཆར་གྱིས་ནོན་ཏེ། གྲོང་ཁྱེར་སྒྲ་སྒྲོགས་ས་ཆར་གྱིས་ནོན་ཏེ། རྒྱལ་བློན་འབངས་བཅས་ནོན་པ་ན། འབངས་བཅས་པ་ས་ཡིས་ནོན་ནས། ཨ་ནི་བློན་པོ་གཉིས་ཐར། བློན་པོ་ཉིད། འདི་ནི། དགྲ་བཅོམ་པ་ཀཱ་ཏྱཱ་ཡ་ན་གི་དེ་ནི་སློབ་མ། བློན་པོ་ཆོས་བློན་གཉིས་དགྲ་བཅོམ་པ་ཀ་ཏྱ་ཡ་ན་གིས་ལུང་བསྟན་གནང་ནས། ད་བི་ཀ་ཉི་མ་བདུན་གྱི་རྗེས་ནས་ས་ཡི་ཆར་པ་བཏང་གི་རེད། དེ་མ་བཏང་གོང་ནས་དེ་ནས་ཨ་ནི་དེའི་སྔོན་ལ་རིན་པོ་ཆེའི་ཆར་པ་དང་གཅིག་བཏང་ཡས་དེ་ཚོའི་ནང་ལ་འབྲུག་ཨ་ནི་བུད་ནས་སོང། དེ་མ་གཏོགས་ས་ཡི་ཆར་པ་བཏང་གི་རེད། ད་སྒྲ་སྒྲོགས་ཀྱི་ལུང་པ་དེ་ལ་ས་འདི་ས་གིས་མནན་བཞག་གི་རེད་གསུངས་པ་ཡིན་ཙང་བློན་པོ་གཉིས་ཐར། གཞན་དག་སྒང་ག་དེ་ནས་ས་ཡི་ཆར་པ་བཏང་ནས་ས་འོག་ལ་མནན་བཞག་རེད། ད་འདི་ལོ་རྒྱུས་རིང་པོ་ཅིག་ཡོད་རེད་ཨ་ལ་དེ།

དེ་འགྲིག་སོང་ད་བཞི་པ་ལས་ཆུད་མི་ཟ་བ་ནི་མདོ་ལས་ལུས་ཅན་དག་གི་ལས་རྣམས་ནི་བསྐལ་པ་བརྒྱར་ཡང་ཆུད་མི་ཟ་འོ་ད་ལས་བསགས་ནས་ལོ་པའི་སྟོང་ཕྲག་འབུམ་ཕྲག་ག་ཚོད་ཅིག་ཕྱིན་པ་ཡིན་ན་ཡང་འབྲས་བུ་དེ། ཆུད་ཟ་གི་མ་རེད། ཉི་མ་གཅིག་འབྲས་བུ་དེ་འཕྲད་ཡོང་གི་རེད། འོ་དེ་རེད། ཚོགས་ཤིང་དུས་ལ་བབ་པ་ན་འབྲས་བུ་སྨིན་པ་ཉིད་དུ་འགྱུར་ཞེས་གསུངས་པ་བཞིན་ཕྱིའི་ས་བོན་རེ་ཅིག་ཡིན་པ་ཡིན་ན་གཅིག་ལོ་མང་པོ་ཕྱིན་ཅི་ཅི་ཅིག་སྒང་ལ་ནུས་པ་ཉམས་འགྲོ་ཡ་ཡོད་རེད་པ་དང་ས་བོན་རུལ་དེ་ཤག་ཅི་ཅི་ཅིག་བྱས་ཟེར་ཟེར་ཡ་རེད་པ་དང་ནང་གི་ལས་དེ་དེ་འདྲས་བྱ་ཡ་ཡོད་མ་རེད་ལས་ས་ཚ་ནི། འདི་ནི། ཡུན་རིང་ནས་རྙིང་པར་འགྱུར་བ་དང། ཡུན་རིང་ནས་རྙིང་པར་འགྱུར་བ་དང། ཆུང་ནས་མེད་པར་འགྱུར་བ་སོགས་གང་ཡང་མེད་པར། ཆུང་ཞིང་ཡུན་རིང་བ་ཡང་ནམ་ཞིག། འབྲས་བུ་སྨིན་པར་འགྱུར་བ་སྟེ། འཕགས་པ་སྒུར་ཆུང། དགྲ་བཅོམ་ཐོབ་ཀྱང། བསོད་ནམས་མ་རྙེད་ཅིང། བསོད་སྙོམས་མ་རྙེད་ཅིང། འཕགས་པ་སྒུར་ཆུང་ཟེར་ཡ་དེ། དགྲ་བཅོམ་པའི་འབྲས་བུ་ཐོབ་པ་རེད་པ་ད་སྒུར་ཆུང། ཡིན་ན་ཡང་དེ་ནི་ད་སོ་སོའི་སྐྱེ་བོའི་གནས་སྐབས་སུ་བསགས་བཞག་གི་ལས་ཡོད་རེད་པ་དང། ཨོ་དེ་འདྲ་གི་ཡིན་པ་རེད་ད། འདི་ཡིན་དུས་དགྲ་བཅོམ་པ་རེད་པ། འཕགས་པ་སྒུར་ཆུང་ཨོ་དེ་ཡིན་ཙང་དགྲ་བཅོམ་པ་ཐོབ་པ་ཡིན་ན་ཡང། བསོད་སྙོམས་ཁྱོན་ནས་མ་རག་པ་བྱས་འཕགས་པ་སྒུར་ཆུང་ག་བ་ཕེབས་ནས་བསོད་སྙོམས་མེད་པ་བྱས། བསོད་སྙོམས་རག་གི་མེད་པ་ཡིན་ཙང་འདི་ཕ་རི་འོག་ལ་ཡོད། བསོད་སྙོམས་མ་རྙེད་ཅིང་དེ་ནས་རྙེད་པ་རྣམས་རྐྱེན་གྱིས་མེད་པར་གྱུར་ནས་ཤི་ཁར་དེ་ནི།

ཆུང་མ་ལ་བུ་ཆགས་པར་གྱུར་ཏེ། བྲམ་ཟེ་པི་ཀའི་སྤྲང་གོ་ཅིག་གི་ཆུང་མ་ལ་བུ་ཆགས་ནས། དེ་ཕྱིན་སློང་མོ་ཡང་ཆེར་མི་རྙེད་དོ། བུ་དེ་བཞུགས་བོ་དེ་ནི། ད་དབུལ་པོ་རེད་བ་ད་དབུལ་པོ་ཡིན་དུས་གང་ལ་སྤྲང་གོ་ཡིན་ཙང་སློང་མོ་བྱེད་ཀ་ཕྱིན། སློང་མོ་བྱེད་ཀ་འགྲོ་བའི་སྒང་ལ་བུ་དེ་ག་བར་སློང་ཀ་ཕྱིན་ན་ཡང་ཞེ་དྲག་རག་གི་ཡོད་མ་རེད་སློང་མོ་དེ། སློང་མོ་ཡང་ཆེར་མི་རྙེད་དོ། ངན་ངོན་ཙམ་གྱིས་སྲོག་འཚོ་བར་བྱས་སོ། ད་ངན་ངོན་ཟ་ཡ། གྲོད་ཁོག་རྒྱགས་ལའང་མ་རྒྱགས་ལ་སེ། དུག་ལོག། དྲོ་ལའང་མ་དྲོ་ལ་འདྲ་བོ། དེ་འདྲའི་གིས་སྲོག་མ་ཤི་ཙམ་བྱས་ནས། ངན་ངོན་ཙམ་གྱིས་སྲོག་འཚོ་བར་བྱས་སོ། དེ་ཆེར་སྐྱེས་ཏེ་སློང་མོས་འཚོ་བ་ན། ཡུན་རིང་དུ་བསྐོར་ཡང་ཅུང་ཟད་ཙམ་ལས་མི་རྙེད་དོ། དེ་རེད། དེར་སྐྱོ་བ་སྐྱེས་ནས། ད་སེམས། ཅོ་ནེ། བུ་ད། ད་སློང་ནས་ལྟོ་ཞེ་དྲག་རག་གི་མི་འདུག། དེ་རྗེས་སྒང་དེ་ནས་ཕ་མ་ལ་གནང་བ་ཞུས་ཏེ་དགེ་སློང་ཞིག་གི་ཐད་དུ་ཕྱིན་ནས་རབ་ཏུ་བྱུང་ཞིང་བསྙེན་པར་རྫོགས་སོ། དགེ་སློང་གཅིག་གི་མདུན་ནས་དེ་ནས་རབ་ཏུ་བྱུང་ནས་བསྙེན་པར་རྫོགས། དེ་བྱས་ནས་དེ་ཡང་སྔོན་གྱི་ལས་ཀྱིས་དེའི་དགེ་འདུན་གྱི་གྲལ་དུ་ཟན་ཟ་ན་ནི་དེ་ལ་འདྲེན་པའི་ཚེ། ཟས་གང་འདྲེན་པ་དེ་དེའི་ཐད་དུ་ཕྱིན་པ་ན། ཟད་པར་འགྱུར་རོ། ད་དེའི་དབུལ་པོ། རབ་ཏུ་བྱུང་མཁན་གྱི་གཡོ་བ། འོ་དེས་དེ་ནས། དགེ་སློང་ཚོ་དང་མཉམ་དུ་ཁ་ལག་ཟ་བའི་སྒང་ལ། ད་བང་འདི་ནི་ཞལ་ལག་མང་བ་ཞུས་ཡོང་དུས་ཁོ་རང་ཁ་ཐུག་སླེབས་དུས་སྒང་ལ་ཁ་ལག་དེ་རྫོགས་འགྲོ་བ་ག་དུས་ཡིན་ན། ཁོ་རང་རྒྱུན་ནས་མ་རག་ཅིག། འོ་ད་གྲལ་ལྟག་ནས་མར་འདྲེན་པ་ཡིན་ནའང་ཁོ་རང་ཁ་ཐུག་སླེབས་དུས་སྒང་ལ་རྫོགས་འགྲོ་ཡ་ཅིག། ཕར་ཕྱོགས་ནས་ཚུར་ཅིག་འདྲེན་པ་ཡིན་ནའང་ཁོ་རང་ཁ་ཐུག་སླེབས་དུས་རྫོགས་འགྲོ་གི་ཡོད། ད་ལས།

དེ་ལས་ཐལ་ནས་འོག་མ་ལ་ཕྱིན་ཏེ་འདྲེན་པར་བྱེད་པས། དེ་དེ་དང་དེ་དེ་ན་འདུག་ཀྱང་ཁ་ཅིག་ནི་ཐོབ་ལ་ཁ་ཅིག་ནི་མི་ཐོབ་བོ། དེར་བཅོམ་ལྡན་འདས་ཀྱིས་འོག་ན་འདུག་པའི་དགེ་སློང་གིས་ཇི་སྲིད་དུ་གོང་ན་འདུག་པས་མ་བླངས་ཀྱི་བར་དུ་བཟའ་བ་དང་བཅའ་བ་མི་བླང་བར་ཁྲིམས་སུ་བཅའ། ད་ལྟ་དེ་ལ་ཟས་རྒྱུན་ནས་རག་གི་མེད་པ་ཡིན་ཙང་དེའི་གླེང་གཞི་རེད་པ་ཡོད་བྱུང་ནས་བཅོམ་ལྡན་འདས་ཀྱིས་ཡར་གསན། ཡར་གསན་པ་ཡིན་ཙང་ཨ་ནི་གྲལ་ལ་མར་ཞལ་ལག་བཀྲམ་ཡོང་དུས་སྒང་ལ་ལྟག་མ་གིས་དེ་ནས་ལ་ཕུད་མ་ཚར་བར་དུ་འོག་མ་གིས་བླངས་ཆོག་གི་མེད་ཟེར་རེད་པ་ད། བྱས་ཙང་དེ་འདྲས་བྱས་ནས་བང་བསྒྲིགས་ནས་རེད་པ་ད་མ་རག་བར་དུ། འོག་མ་གིས་དེ་ལེན་ཆོག་གི་མེད་ཟེར་ཁྲིམས་དེ་བཅས་པ་རེད། ལྟག་མ་གིས་མ་ལེན་བར་དུ་འོག་མས་བླངས་མི་ཆོག་ཟེར། དེ་འདྲས་མ་བྱས་ན་ཁོ་ལ་རག་གི་ཡོད་མ་རེད་པ་ད། ཁོ་ལ་མ་རག་ཡ་དེ་ཅིག་འོག་མ་ཁོའི་ཕ་ཚད་ལ་སླེབས་ནས་ཅིག་རེད་པ་ད། ཁ་ལག་མ་རག་བ་བྱས། ད་དེ་མི་ཡོང་གི་ཆེད་དུ། འདི་ནི། འདི་ནི་གོང་ན་འདུག་པས་མ་བླངས་ཀྱི་བར་དུ་བཟའ་བ་དང་བཅའ་བ་མི་བླང་བར་ཁྲིམས་སུ་བཅའ་བར་མཛད་དོ། གལ་ཏེ་དེ་བསོད་སྙོམས་ལ་སོང་ཡང་ཆེར་རྙེད་པར་མི་འགྱུར་རོ། དེ་འདྲས་བྱས་ནས་ཁོ་ལ་རག་གི་ཡོད་མ་རེད་ད། དེ་ནས་ཕྱིས་ཤིག་ན་ཚེ་དང་ལྡན་པ་སྒུར་ཆུང་དེས། བཅོམ་ལྡན་འདས་ཀྱི་དྲི་གཙང་ཁང་ལ་ཕྱག་དར་བྱས་པས་དེའི་ཉིན་བཟའ་བཅའ་བཟང་པོ་རྙེད་དོ། ད་ཉི་མ་གཅིག་བཅོམ་ལྡན་འདས་ཀྱི་དྲི་གཙང་ཁང་ལ་ཕྱག་དར་བྱས་བྱུང་ན་གད་ཕྱིས་རྒྱབ་གཅིག་ནས།

གཙུག་ལག་ཁང་དང་དྲི་གཙང་ཁང་དེ་ཚོ་ལ་བའི་གད་ཕྱིས་ག་དུས་བྱས་ན་རེད་པ་ད་ཨ་ནི་ཁ་ལག་ཡག་པོ་རྙེད་གི་ཡོག་རེད་ས་དེ་ལུས་མཐུ་དང་ལྡན་ཞིང་ཨ་ནི་ཏོག་ཙི་གཟུགས་པོ་ཡག་སྟོབས་ཆེ་རུ་ཕྱིན་ནས་གཞན་ཁ་ལག་མང་པོ་མ་རག་ཡིན་ཙང་སྟོབས་ཆུང་ཆུང་ཅིག་མ་གཏོགས་མེད་ཡང་འདྲ་ལུས་མཐུ་དང་ལྡན་ཞིང་ལས་རུང་དུ་གྱུར་ཏེ་དེས་བརྩོན་པ་དང་སྒྲུབ་པ་དང་འབད་པས་ཉོན་མོངས་པ་ཐམས་ཅད་སྤངས་ནས་སོ། དེ་ནས་དགྲ་བཅོམ་པ་ཉིད་མངོན་དུ། སྨིན་པས། དེའི་ཉིན་པར། ཨན་ད་ཁོ་གཟུགས་པོ་དེ་ས་ཡ་སྐྱོ་པོ་མེད་པ་ཆགས་གཟུགས་པོ་སྟོབས་ཆེན་པོ་ཆགས་དེ་ཡིན་དུས་གང་ན་ཨན་ད་བརྩོན་འགྲུས་སྐྱེས་ནས་བཅོམ་ལྡན་འདས་ཀྱིས་ཆོས་གསུང་ཡག་ཉམས་སུ་བླངས་ནས་ཨན་ད་དགྲ་བཅོམ་པའི་འབྲས་བུ་ཐོབ་པ་རེད། དགྲ་བཅོམ་དེ་བྱས། ད་དགྲ་བཅོམ་པའི་འབྲས་བུ་ཐོབ་ཚར་ནས་དེའི་ཉིན་པར་དགེ་སློང་གཞན་ཞིག་གིས་ཕྱག་དར་བྱས་ཟིན་པས་ས། ད་ཁོ་གིས་ཕྱག་དར་བྱེད་ས་ཅི་བར་བ་དྲི་གཙང་ཁང་དང་ཁ་སང། དེ་དེའི་བ་ཚབ་ལ་དེ་དགེ་སློང་གཞན་དག་ཅིག་གིས་ཕྱག་བདར་བྱས་ཚར་ཡིན་པ་འདྲ། དེ་ཡིན་ཙང་ཁོ་རང་གིས་ཕྱག་བདར་བྱས་ཡ་དེ་མ་རག་རེད། མ་རག་ཡིན་ཙང་ཕྱག་བདར་བྱ་ས་མ་རྙེད་དེ། ཨ་ནི་གྲོང་ལ་མར་བསོད་སྙོམས་ཕྱིན་པ་རེད། གྲོང་ལ་བསོད་སྙོམས་ལ་སོང་ཡང་ཅུང་ཟད་ཀྱང་མ་རྙེད། ཨོ་ད་ཁ་ལག་མ་རག་རེད། དགྲ་བཅོམ་པ་ཡིན་ན་ཡང་དེ་འདྲས་རེད། གྲོང་ལ་བསོད་སྙོམས་མ་རག།

བསོད་སྙོམས་ལ་འགྲོ་བའི་སྒང་ལ་མ་རག། རང་གི་གནས་ཁང་དུ་སོང་བ་ན་སོང། རང་གི་གནས་ཁང་དུ་སོང་བ་ན་ཁྱིམ་བདག་ཞིག་གིས་སངས་རྒྱས་འཁོར་དང་བཅས་པ་བཤོས་ལ་སྤྱན་དྲངས་པར་ཐོས་པས། སངས་རྒྱས་འཁོར་དང་བཅས་པ་པའི་ཞལ་ལག་ལ་གདན་འདྲེན་ཞུས་པ་དེ་ཐོས་པ་ཡིན་པ་འདྲ། དགྲ་བཅོམ་པ་སྒུར་ཆུང་གིས། དེ་ཡིན་དུས་དེ་ལ་ད་འགྲོ་དགོས་བསམས་ནས་དེར་འགྲོའོ་སྙམ་སྟེ་གནས་པ་ལས། ཁྱིམ་བདག་དེ་ལ་དོན་ཆེ་ཆེན་པོ་ཞིག་བྱུང་སྟེ་ས་དེ་སྔ་བར་གདུགས་ཚོད་ལ་བསྐུལ་ཏེ། ད་ཁྱིམ་བདག་དེ་བྲེལ་བ་ཡོད་མཁན་ཅིག་ཆགས་ནས་བཅོམ་ལྡན་འདས་ཀྱི་གདན་འདྲེན་ཞུ་ཡ། ནམ་རྒྱུན་ཡིན་ན་གཅིག་ཉིན་གུང་ཏག་ཏག་ར་ཞིག་ཁི་ཁི་ཡོད་ཀྱི་རེད་དེ། དེའི་ཉིན་ག་དེ་ཏོག་ཙམ་སྔ་ས་གདན་འདྲེན་ཞུས་པ་ཡིན་པ་རེད། སྔ་བ་གདན་འདྲེན་ཞུས། གདུགས་ཚོད་ལ་བསྐུལ་ཏེ་སྟོན་པ་འཁོར་དང་བཅས་པ་བྱོན་ནས་བཤོས་གསོལ་ཞིང་ས་ཆོས་བསྟན་ནས་ཕྱིར་རྒྱལ་བྱེད་ཀྱི་ཚལ་དུ་བྱོན་ཟིན་པ་དང་འགྲིགས། ད་སྒུར་ཆུང་གིས་རྗེས་མ་ཟིན་པ་རེད་ད་གང་བྱེད། དེ་རྗེས་པི་ཀའི་འགྲོ་བ་དང་འགྲོ་བའི་སྒང་ལ་བཅོམ་ལྡན་འདས་འཁོར་དང་བཅས་པས་ཞལ་ལག་མཆོད་ཚར་ཆོས་གསུངས་ཚར། གང་ག་བྱས་ནས་ཚུར་ཕེབས་ཡོང་བ་ཁ་ཐུག་ཁེལ་ནས་ཁོ་ལ་ཁ་ལག་མ་རག། དགྲ་བཅོམ་པ་སྒུར་ཆུང་ལ། དེའི་ཉིན་པར་དང་ལན་གཉིས་སུ་སྨྱུང་བར་གྱུར། ད་ཁ་སང་ཁ་ལག་མ་རག་རེད་པ་ད། ད་དེ་རིང་ཁ་ལག་མ་རག་ཉི་མ་གཉིས་ལ། སྟོབས་རྒྱལ་སྨྲས་པ་ཆེ་དགྲ་བཅོམ་པ་དགུར་བྱུང། དེའི་ཕྱི་ཉིན་ཡང་གཞན་གྱིས་ཕྱག་དར་བྱས་ཟིན་པས་ས་ཡང། རེད་པ་ད། དྲི་གཙང་ཁང་ཕྱག་དར་བྱས་ཟིན་པས་གཏམ་དེ་ཀུན་དགའ་བོས་གསན་ནས་སྦྱིན་བདག་ཅིག་ལ་བསྐུལ་ནས། ད་འཕགས་པ་སྒུར་ཆུང་ཉི་མ་གཉིས་ཁ་ལག་མ་རག་རེད་ཟེར་ཏེ་ཀུན་དགའ་བོ་གིས་གསན་པ་རེད་གསན་པ་ཡིན་ཙང་དེ་ནས་སྦྱིན་བདག་ཅིག་ལ་འཕགས་པ་སྒུར་ཆུང་ལ་ཁ་ལག་ཅིག་བསྐྱལ་ཤོག་ཟེར་ནས་གསུངས་པ་ཡིན་པ་འདྲ་ཀུན་དགའ་བོ་གིས་ཀུན་ནས་ཚེ་དང་ལྡན་པ་སྒུར་ཆུང་ལ་ཁྱེད་ཁྱིམ་བདག་ཆེ་གེ་མོའི་ཁྱིམ་དུ་སོང་ལ་ཟན་ཟོ་ཞིག་ཅེས་བྱས་པས། དེའི་ཁྱིམ་དུ་ཕྱིན་པ་ན།

ཆེ་གེ་མོ་ཁོ་དོན་དག་གཞན་དག་ཅིག་ལ་འགྲོ་ཚར་དོགས་མི། གཞན་ཞིག་ཏུ་སོང་ཟིན་པ་དང་འགྲིག་སྟེ་ཅི་ཡང་མ་རྙེད་དེ། དེའི་ཉིན་པར་དང་ལན་གསུམ་སྨྱུང་བར་གྱུར་ན་ཉི་མ་གསུམ་ཁ་ལག་མ་རག། འཕགས་པ་སྒུར་ཆུང་གི། དེའི་ཕྱི་ཉིན་ཀུན་དགའ་བོས་ལྷུང་བཟེད་གཉིས་ཐོགས་ཏེ་ད་ཀུན་དགའ་བོ་གིས་ཁོ་རང་མཆོད་ཡག་གི་ལྷུང་བཟེད་ཅིག་བྱས་སྒུར་ཆུང་གི་ཆེད་དུ་ལྷུང་བཟེད་ཅིག་དར་མི་གའི་བསོད་སྙོམས་ལ་ཕེབས་ནས། ལྷུང་བཟེད་གཉིས་ཐོགས་ཏེ་བསོད་སྙོམས་སུ་བྱོན་ནས་གཅིག་པོ་དེ་བདག་གིས་ཟོས་ཀུན་དགའ་བོ་གིས་མཆོད། ད། སྒུར་ཆུང་གི་ཆེད་དུ་དེ་ནས་ལྷུང་བཟེད་གང་ཡོད་ར་བ་དག་བྱེད་ལགས། གཅིག་པོ་དེ་དེའི་དོན་དུ་ཁྱེར་ནས་འོང་བ་དང། ས་ལམ་དུ་ཁྱིས་འཕྲོག་ནས་ཟོས་ས། ཁྱི་ཅིག་རྒྱུག་ཡོང་ནས་དེ་ལྷུང་བཟེད་དེ་གཏོར་རྒྱོག་ལོག་ཨ་ནི་ཟ་བཞག་ཡིན་པ་འདྲ། ཟོས་པས་ས་དེའི་ཉི་མ་དང་ལན་བཞི་སྨྱུང་བར་གནས་སོ། འཕགས་པ་སྒུར་ཆུང་ཉི་མ་བཞི་ཞལ་ལག་རག་མ་སོང་ང། སྨྱུང་གནས་ཉི་མ་བཞི་དང། དེའི་ཕྱི་ཉིན། ཨ་ནི་འཕགས་པ་མོའུ་འགལ་བུས་གཏམ་དེ་ཐོས་ནས་ཟེར། ད་དེ་གནས་ཚུལ་དེ་མོའུ་འགལ་བུ་གིས་ཐོས་ནས། སྔ་མ་ལྟར་བྱས་ཟེར་ད་ལྷུང་བཟེད་གཉིས་བསྣམས་ཡོད་ཀྱི་རེད་ད་ཀུན་དགའ་བོ་ནང་ལྟར་བྱས་ནས་སྔ་མ་ལྟར་བྱས་བསོད་སྙོམས་བླངས་ཏེ་ཕྱིར་འོང་བ། ཡང་ལམ་དུ་བྱ་རོག་གིས་འཕྲོག་ནས་ཟོས་ཟ། ཡང་ལམ་ཁ་ཟེར་ཁྱེར་ཡོང་དགོས་རེད་གཟབ་གཟབ་ཟོབ་རེ་ཞིག་གནང་ཡོད་ཀྱི་རེད་དེ་གནམ་ནས་མར་བྱ་རོག་ཅིག་སླེབས་ཡོང། བྱ་རོག་གིས་འཕྲོག་བྱ་རོག་དེ། བྱ་རོག་གིས་འཕྲོག་ནས་ཟོས་ཏེ། དེའི་ཉིན་པོ་དང་ལན་ལྔ་སྨྱུང་བར་བྱས་སོ། ཉི་མ་ལྔ་ལ་ཞལ་ལག་རག་མ་སོང་ང། དེའི་ཕྱི་ཉིན་ཡང་སྔ་མ་ལྟར་བྱས་འཕགས་པ་ཤཱ་རིའི་བུས་བླངས་ཏེ་ཟེར། ད་ཤཱ་རིའི་བུས་བསོད་སྙོམས་ཡང་ལྷུང་བཟེད་གཉིས་ཁྱེར་ནས་བསླངས་ཏེ་ཕྱིར་འོང་བ་ཟེར། མི་མ་ཡིན་རྣམས་ཀྱིས་ཁ་ཟས་དེ་མི་སྣང་བར་བྱས་སོ། མི་མ་ཡིན་གྱིས་ཁ་ཟས་དེ་ཁྱེར་ནས་གང་བྱས་མིག་གིས་མི་མཐོང་བར་བཟོས་བཞག། དེའི་ཉིན་པ་དང་ལན་དྲུག་སྨྱུང་བར་འགྱུར་རོ། ད་ཉི་མ་དྲུག་རེ་སོང་ང་ཞལ་ལག་མ་རག་ནས། དེའི་ཕྱི་ཉིན་ཡང་ཤཱ་རིའི་བུས་གྲོང་ནས་བསོད་སྙོམས་བླངས་ཏེ། སྒུར་ཆུང་གི་གནས་ཁང་དུ་ཕེབས་ད་ཡང་བསྐྱར་ཤཱ་རིའི་བུ་གིས། དེའི་ཕྱི་ཉིན་དེའི་གྲོང་ནས་ཕེབས་བྱས་ཁ་ལག་ཁྱེར། སྒུར་ཆུང་གི་བསྡད་ས་རང་ལ་ཕེབས། སྒུར་ཆུང་གི་གནས་ཁང་དུ་སོང་བ་ལས་དེའི་ལས་ཀྱིས་ཟེར་ད་འཕགས་པ་སྒུར་ཆུང་གི་ལས་ཀྱི་སྟོབས་ཀྱིས་གནས་ཁང་གི་སྒོ་དང་སྐར་ཁུང་ཐམས་ཅད་མེད་པར་གྱུར། ཟེར་ད་ཡར་འཛུལ་ས་མེད་པར་ཆགས། ཤཱ་རིའི་བུ་གི་ཞལ་ལག་ཁུར་ཡོང་དུས། སྒོ་ཁྱོན་ནས་མེད་པར་ཆགས་ནས་ཁང་པ་ལ་ལས་ཀྱི། དེར་ཤཱ་རིའི་བུས་རྫུ་འཕྲུལ་གྱིས་སྒོ་བརྟོལ་ནས་ཟེར་ད་རྫུ་འཕྲུལ་གྱི་གནང་ཡག་ཡོད་པ་རྫུ་འཕྲུལ་གྱིས་སྒོ་བརྟོལ་ནས་ནང་ལོགས་ཕེབས་ཡོང། བརྟོལ་ནས་ནང་དུ་ཕྱིན་ཏེ་ལྷུང་བཟེད་ས་ལ་བཞག་པ་ས། ལྷུང་བཟེད་དེ་ཐུར་དུ་གསེར་གྱི་ས་གཞིའི་སྟེང་དུ་བཟུང། ས་ནར་མ་འཛུལ་སོང་ལ། འོག་གཞི་གསེར་གྱི་ས་གཞི་བར་དུ། ས་གཞིའི་སྟེང་དུ་སོང་བ་ཤཱ་རིའི་བུས་རྫུ་འཕྲུལ་གྱིས་ཕྱག་གིས་བླངས་ཏེ། བྱིན་ལེན་གྱི་ཆོ་ག་མཛད། ཕྱག་གིས་ཡར་བླངས་ནས། བྱིན་ལེན་ཟེར་ད་ཕ་གིའི། དགྲ་བཅོམ་པ་གུར་ཆུང་ལ་བྱིན། གུར་ཆུང་གིས་ཚུར་ལེན་བསྐོར་བ་དང། བྱིན་ལེན་མ་བྱས་པ་ལ་ཟ་ཆོག་མ་ལོ་གཅིག་གིས་བསྡུ་ཟེར་བའོ་དེ་འདྲས་ཡིན་པ་འདྲ།

ཞལ་ཁ་ལག་ཁ་ཐལ་བ་ཆགས་ཡ་གཅིག། ལྷུང་བཟེད་ནང་ཐལ་བ་བླུག། ཆུ་ཐལ་བ་བླུག་སོགས་དེ་མཐོང་བ་དང་འདི་ནི། མྱོང་བར་ངེས་པའི་ལས་བདག་གིར་བྱ་བ་ཟད་དོ། ད་ཐལ་བ་གི་ཆུ་དེ། ད་འཐུང་དགོས་ཡ་སོ་སོའི་ལས་ཀྱི་རེད་ཨ་ནི་བདག་གིར་བྱེད་ཀྱི་ཡིན་གསུངས་ནས་ཁོ་ན་དགྲ་བཅོམ་པ་ར་བ་བདག་གིར་བྱ་བ་ཟད་དོ་སྙམ། སྙམ་དུ་བསམས་ནས་ཐལ་ཆུ་དེ་ཉིད་འཐུངས་ཏེ། གཞི་དེ་ལས་དེ་ནི་ཨ་ནི་སྐུ་ལུས་ལས་ད་རྫུ་འཕྲུལ་གནང་ཡ་ཡོ་ར་བ་ཡང་སྐུ་ལུས་ལས་མེ་འབར་བ་དང།

མ་རེད། འདི་ནི། འདི་ནི། འདི་ནི་མྱ་ངན་ལས་འདས་སོ། དེ་ནས་དགེ་སློང་རྣམས་ཀྱིས་དེའི་སྐུ་གདུང་ལ། དེ་ནས་མཆོད་པ་བྱས། ཟེར་དགྲ་བཅོམ་པ་གུར་ཆུང་གི་སྐུ་གདུང་ཡོར་བ་དང། སྐུ་གདུང་ལ་མཆོད་པ་བྱས་ཤིང་མཆོད་རྟེན་ཡང་བརྩིགས་ཏེ་མཆོད་པར་བྱའོ། དེའི་ཚེ་བཅོམ་ལྡན་འདས་ལ་སྔོན་གྱི་ལས་ཀྱི་རྒྱུ་རྣམས་ཞུས་པས། ཟེར་དགྲ་བཅོམ་པ་གུར་ཆུང་ཞལ་ལག་ཁྱོན་ནས་མ་རག་པ་བྱས། ཐལ་སྐྱོ་བཞེས་ནས་གཤེགས་དགོས་ཡག་གི་སྔོན་ལས་ག་རེ་བྱས་ཡོད་ནའང་བཅོམ་ལྡན་འདས་ལ་ཞུས་པའི་སྒང་ལ། བཅོམ་ལྡན་འདས་ཀྱིས་གུར་ཆུང་གིས་སྔོན་སེར་སྣ་བྱས་པས། ད་སེར་སྣ་བྱས་པས་ཟས་མ་རྙེད་པ་རེད། ད་སེར་སྣ་མང་པོ་བྱས་ན་ཁ་ལག་རག་ཡོད་མ་རེད། ད་དེ་ལས་དེ་འདྲའི་རེད་འདུག་བ་ད་ང་ཚོས་ཅིག་མཚམས་མཚམས་ཅིག་ཁ་ལག་མ་རག་པ་དེ་འདྲ་ཡོང་གི་འདུག་པ་འོ་དེ་ཚོ་ལས་དེ་འདྲའི་སེར་སྣ་བྱེད་པའི་ལས་ཡིན་གྱི་རེད་བ་ད། ཁ་ལག་མ་རག་བ་འདྲ་བ་དང་བློ་ད་བག་ཚོ་འགྲོ་བའི་སྒང་ལ་འོ་དེ་རེད། དེ་ནས་རྙེད་པ་དང་དེ་ནས། ཟས་ག་རེ་ཟེར། དེ་ནས་སེར་སྣ་བྱས་པས་ཟས་མ་རྙེད་པ་དང། ཚིག་རྩུབ་སྨྲས་པས་ལུས་གུར་ཆུང་དུ་གྱུར་པ། མི་གཞན་ལ་ཚིག་རྩུབ་སྨྲས་པ་ཡིན་ཙང་ཚིག་རྩུབ་པོ་ལབ་པ་ཡིན་དུས་དེ་གི་གཟུགས་པོ་དེ་བས་སྒུར་སྒུར་ཆུང་ཆུང་གུར་ཆུང་ཟེར། བཟོ་ལྟ་ཞེ་དྲག་མེད་པ་བྱས་སྒུར་སྒུར་བྱས་ཆུང་ཆུང་ཅིག་ཆགས་འདི་རེད། ཚངས་པར་སྤྱོད་ཅེས་སྨོན་ལམ་བཏབ་པའི་འབྲས་བུས་ད་ལྟ་དགྲ་བཅོམ་པ། ཨ་ནི་རབ་ཏུ་བྱུང་ནས་པའི་ཚངས་པར་སྤྱོད་པར་རོལ་པ་དང་ཕྱིར་ནི་འཆི་མེད་པར་རབ་ཏུ་བྱུང་ནས་སྨོན་ལམ་བཏབ་པ་དེ་གི་འབྲས་བུ་ལ་དགྲ་བཅོམ་པའི་འབྲས་བུ་ཐོབ་པ་རེད། དགྲ་བཅོམ་པ་ཐོབ་པར་གསུངས་སོ། བྱས་ཙང་ལས་མ་བྱས་པ་དང་མི་ཕྲད་པ། ཁོ་རང་གི་ཕ་གིའི་ཞལ་ཁ་ལག་ཁ་ལག་དེ་ནི་ཁ་ལག་ཟ་ཡ་རག་པ་དང་གང་བྱས་ཕ་གིའི་ལས་དེ་མ་བསགས་པ་ཡིན་ཙང་ད་འཕྲལ་གྱི་མི་འདོར་བར་ག་སའི་ཨུ་ཚུགས་རྒྱག་ནས་ཁ་ལག་སྤྲད་ཡག་གི་ཐབས་ཤེས་སྤྱད་པའི་ཞལ་ལག་ཕུལ་ཡག་གི་ཐབས་ཤེས་སྤྱད་པ་ཡིན་ན་ཁྱོན་ནས་ལོངས་སྤྱད་ཐུབ་གི་མི་འདུག་བ་ཁོ་ལས་མེད་ན་བྱེད་ཡག་ཡོད་མ་རེད་འོན་དེ་རེད། ཁྱིམ་བདག་དཔལ་སྐྱེས་རྒྱུད་ཀྱི་ཐར་པ་ཆ་མཐུན་གྱི་དགེ་རྩ། ཉན་ཐོས་དགྲ་བཅོམ་པས་མཐོང་མི་ནུས་པ་ལྟ་བུ་ཤིན་ཏུ་ཆུང་ངུས་ཀྱང་འབྲས་བུ་འབྱིན་པ་འོན་དེ་རེད། དཔལ་སྐྱེས་ཀྱི་རྒྱུད་ལ་དེ་ནི་ཐར་པ་ཆ་མཐུན་གྱི་དགེ་རྩ་ཡོད་པ་དེ། སངས་རྒྱས་ཀྱིས་མ་གཏོགས་གཟིགས་མ་ཐུབ་པ། ཉན་རང་དགྲ་བཅོམ་པས་མ་ཐུབ་པ། བྱས་མ་མཐོང་མ་ཐུབ་པ། དེ་ལྟར་དགྲ་བཅོམ་པས་མཐོང་མི་ནུས་པ་ལྟ་བུ་ཤིན་ཏུ་ཆུང་ངུ།